ཀ་བ། ཀ་བ་ཞེས་པའི་སྒྲ་འཇུག་སའི་གཞི་དེ་ལ་ཀ་བ་ཡིན་མཁན་དུ་བཞག་དགོས་པའི་ཕྱིར། གཅིག་པ་རིག་པ་ལ་འགགས་དེ་ནི་མ་ཕྱིན་བྱས་ནས། བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་ཕྱོགས་ཆོས་ཞེས་པའི་ཚིག་ཟུར་གྱི་ཕྱོགས་ཀྱི་སྒྲ་འཇུག་ས་ཁོ་ལའང་ཚིག་ཟུར་གྱི་ཕྱོགས་དེ་ཡིན་མཁན་ཞིག་དགོས་པའི་ཕྱིར། རྒོལ་བ་དང་བུམ་པ་དང་ཀ་བ་དང་མོག་དང་ཅོག་ཙེ་དང་མི་དང་གང་ཟག་ལོག་ལ་རྒོལ་བ་གང་གཅིག་པ་རེད་ལ་འགགས་དེ་ནི་མ་འགྲོ་ན་མཉམ་པོ་བཏང་རྒྱུ་རེད་དང།

ཁོ་རང་ཁོ་རང་ཞེས་པའི་སྒྲ་དེ་འཇུག་པའི་འཇུག་གཞི་ཡིན་པར་ཐལ་ཁྱོད་གཞི་གྲུབ་པའི་ཕྱིར། ཁྱབ་པ་འབྱུང་བ་ཡིན་པར་ཐལ་གཞི་གྲུབ་ན་ཁོ་རང་ཁོ་རང་ཞེས་པའི་སྒྲ་འཇུག་པའི་འཇུག་གཞི་ཡིན་པས་ཁྱབ་པའི་ཕྱིར། གཞི་གྲུབ་ན་ཁོ་རང་ཁོ་རང་ཞེས་པའི་སྒྲ་འཇུག་ཁོ་རང་ཞེས་པའི་སྒྲ། འཇུག་པའི་འཇུག་གཞི་ཡིན། ཁོ་རང་ཞེས་དེ་ག་རེ་འཁྱེར་ཡོང་གི་རེད། གཞི་གྲུབ་འཁྱེར་ཡོང། ཁོ་རང་ཞེས་ད་འདི་ག་རེ་རེད་ཟེར་ན་ཁོ་རང་ཞེས་པའི་སྒྲ་འཇུག་རེད་པ་ཁོ་འཇུག་པའི་འཇུག་གཞི་ཞིག་ཡིན་པ་དང། འོ་མ་ཁྱབ་རེད་པ། གཞི་གྲུབ་ན་ཁྱོད་ཁྱོད་ཅེས་པའི་སྒྲ་འཇུག་པའི་འཇུག་གཞི་དེ

ད་དྲང་ངེས་ནང་ལ་གང་གང་ཤོར་རོ། གཞི་གྲུབ་ན་ཁྱོད་ཁྱོད་ཅེས་པའི་ཐ་སྙད་འཇུག་པའི་འཇུག་གཞི་ཡིན་པ་གོ་རང་བཞིན་གྱིས་གྲུབ་པས་ཁྱབ་ཟེར་མཁན་ཡིན་པའི་ཕྱིར་རང་གི་གནས་ལུགས་ཀྱིས་གྲུབ་པས་ཁྱབ་ཟེར་མདོ་སྡེ་པའི་ལུགས་ལ་དཔེར་ན་ད། རང་ཉིད་རང་ཉིད་ཅེས་པའི་ཐ་སྙད་འཇུག་པའི་འཇུག་གཞི་ཡིན་པ་གོ་རང་གི་གནས་ལུགས་ཀྱིས་མ་གྲུབ་སོང་ན། མདོ་སྡེ་པའི་ལུགས་ལ་སྐྱོན་ཡོད་ཟེར་བ་ཡིན་པའི་ཕྱིར། དེ་ལྟ་ཁོ་ན་ཚིག་ཟིན་ནང་ལ་བྱས་ན་ད་རང་ཉིད་རང་ཉིད་ཅེས་པའི་སྒྲ་འཇུག་པའི་འཇུག་གཞི་ཡིན་པ་གོ་རང་གི་མཚན་ཉིད་གྲུབ་དགོས་ཟེར་ལབ་བཞག་རེད་རང་གི་མཚན་ཉིད་གྲུབ་དགོས་ཟེར་ང་ཚོ་ཡིག་ཆ་བདེ་པོ་ཡོད་མ་རེད། གཞི་གྲུབ་ན། རང་ཉིད་རང་ཉིད་ཅེས་པའི་ཐ་སྙད་འཇུག་པའི་འཇུག་གཞི་ཡིན་པ་ཁོ་རང་རང་གི་མཚན་ཉིད་ཀྱིས་གྲུབ་དགོས་ཀྱི་རེད་རང་གི་མཚན་ཉིད་མ་གྲུབ་ན་ཁོ་འཇོག་ཐུབ་ཀྱི་མ་རེད་ཟེར་ལབ་བཞག་ད་རང་གི་མཚན་ཉིད་ཟེར་ཡག་གོ་བདེ་པོ་རང་ཡོད་མ་རེད་ད་རང་བཞིན་གྱིས་གྲུབ་པ་ལ་བྱ་དགོས་གནས་ལུགས་ཀྱིས་གྲུབ་པ་ལ་བྱ་དགོས་པ་རེད་འོ་དེ་འདྲའི་ལྟ་ས་འདུག་འདི་བས་དེ་འདྲ་ཕྱོགས་བྲལ་ནང་ལ་ཟེར་ཡ་རེད།